ཡུ་རོབ་མཉམ་འབྲེལ་གྱིས་ཉིས་སྟོང་བཅུ་གཅིག་ལོར་ཉི་ཧོང་གི་ཧྥུ་ཀུ་ཤི་མའི་རྡུལ་ཕྲན་གློག་ཁང་ལ་སུ་ན་མི་རྒྱ་མཚོའི་རླུང་འཚུབ་རྒྱུག་པའི་རྐྱེན་གྱིས་ཉི་ཧོང་གི་ཟས་རིགས་རྣམས་ཡུ་རོབ་མཉམ་འབྲེལ་གྱི་ཁྲོམ་རའི་ནང་ལ་ཕྱིར་འཚོང་བཀག་སྡོམ་བྱས་པ་དེ་ཕྱིར་འཐེན་བྱེད་རྒྱུའི་ཐག་གཅོད་གནང་བ་ལ་ཉི་ཧོང་གི་སྲིད་བློན་ཁི་ཤི་དཱ་ཡིས་ཡུ་རོབ་མཉམ་འབྲེལ་གྱིས་ཉི་ཧོང་ནས་ཟས་རིགས་བཀག་སྡོམ་ཕྱིར་འཐེན་བྱེད་རྒྱུའི་ཐག་གཅོད་བྱས་པ་ལ་བརྟེན་ནས་གནོད་སྐྱོན་བྱུང་སར་བསྐྱར་གསོའི་ལས་ཀར་ཕན་ཐོགས་ཡོང་རྒྱུ་ཡིན་པར་བརྟེན་ང་ཚོས་བསྔགས་བརྗོད་དང་དགའ་བསུ་ཞུས་ཡོད་ཅེས་གསུངས་འདུག། ཉི་ཧོང་དང་ཡུ་རོབ་མཉམ་འབྲེལ་གྱི་ཚོགས་ཆེན་གྲོལ་བའི་རྗེས་ལ་ཡུ་རོབ་ཀྱི་འགོ་ཁྲིད་རྣམས་དང་ལྷན་དུ་མཉམ་འབྲེལ་གསར་འགོད་བསྐོང་ཚོགས་འཚོགས་པ་བརྒྱུད་སྲིད་བློན་ཁི་ཤི་ད་ཡིས་གཞན་ཡང་ཡུ་རོབ་དང་ཉི་ཧོང་དབར་ལ་གློག་ཆས་མང་པོར་མཁོ་བའི Semiconductor Chips ལ་མཁོ་བའི་རང་བྱུང་རྫས་ཀྱི་རྒྱུ་ཆ་གལ་ཆེན་ཐད་ལ་མཉམ་ལས་བྱེད་རྒྱུ་མོས་མཐུན་བྱུང་བ་ལ་ཡང་དགའ་བསུ་ཞུས་པ་དང་སྦྲགས་ཁ་ཡོད་ལག་ཡོད་ཀྱི་མཉམ་ལས་མང་དུ་གཏོང་རྒྱུ་གལ་ཆེན་པོ་རེད་ཅེས་འགྲེལ་བརྗོད་གནང་འདུག། ཉེ་ཆར་ཨ་མི་རི་ཀའི་གཞུང་གི་ཚོང་ལས་ལྷན་ཁང་དང་ཕྱི་སྲིད་ལྷན་ཁང་གཙོས་པའི་ལས་ཁུངས་ཚན་པ་ཁག་ཅིག་གིས་གློག་འཕྲིན་སོགས་དང་འབྲེལ་བའི་བཀོལ་ཆས Microsoft Cloud Security ཟེར་བའི་སྲུང་སྐྱོབ་དྲ་བར་རྒྱ་ནག་ནས་ལྐོག་འཛུལ་བྱས་ཡོད་འདུག་ཨ་རིའི་གཞུང་གི་ཚོང་ལས་དྲུང་ཆེའི་ཨི་མེལ་གློག་འཕྲིན་ལ་ལྐོག་འཛུལ་བྱུང་ཡོད་པ་དེ་ངོས་འཛིན་མི་ཐུབ་ནས་ཟླ་བ་གཅིག་འགོར་ཡོད་པ་རེད། ཡང་ཨ་རིའི་ཕྱི་སྲིད་ལྷན་ཁང་གི་དྲ་རྒྱར་ལྐོག་འཛུལ་བྱུང་མཚམས་ནས་བཀག་འགོག་བྱེད་ཐུབ་ཡོད་པ་དང་དོན་རྐྱེན་དེ་ཞིབ་འཇུག་བྱེད་བཞིན་ཡོད་རེད་ཅེས་ཕྱི་སྲིད་ལྷན་ཁང་གིས་ལན་འདེབས་གནང་འདུག་དྲ་རྒྱ་བརྒྱུད་ལྐོག་འཛུལ་བྱུང་ཡོད་ཀྱང་རིམ་པ་མཐོ་བའི་གསང་བའི་གནས་ཚུལ་གང་ཡང་ཤོར་མེད་པའི་རྣམ་པ་ཐོན་ཡོད་རེད་ཅེས་གནས་ཚུལ་ཡོང་ཁུངས་ཀྱིས་བརྗོད་འདུག། དྲ་རྒྱ་མཁས་པ་ཚོས་ལྐོག་འཛུལ་གྱི་ཉེན་ཁ་བཀག་འགོག་བྱེད་པ་ལ་གློག་ཀླད་སོགས་གློག་ཆས་ཀྱི་གསང་ཡིག་གསར་བཟོ་བྱས་པ་སོགས་སྲུང་སྐྱོབ་བྱས་པ་ཙམ་གྱིས་ཚད་ཀྱི་མེད་དོགས་པ་བྱེད་གཞིའི་འགྱུར་བ་རྣམས་སྔ་ས་ནས་ངོས་འཛིན་བྱེད་ཐུབ་པ་དགོས་ཀྱི་རེད་ཅེས་བརྗོད་འདུག། རྒྱ་གར་ན་ཆར་དུས་སྐབས་སུ་ས་ཆ་མང་པོར་དྲག་ཆར་བརྒྱབ་ནས་གཙང་པོ་རྒྱས་པ་དང་ཆུ་མཛོད་ཅིག་གློད་དགོས་པའི་རྒྱུ་རྐྱེན་གྱིས་ཆུ་ལོག་གི་དཀའ་ངལ་ཆེན་པོ་འཕྲད་བཞིན་འདུག། མི་འབོར་ས་ཡ་སུམ་ཅུ་ཙམ་ཡོད་པ་ལྡི་ལི་གྲོང་ཁྱེར་གྱི་སློབ་གྲྭ་དང་མཐོ་སློབ་ཚང་མ་གཟའ་ཉི་མ་བར་དུ་སྒོ་བརྒྱབ་དགོས་པར་གཞུང་གིས་བཀའ་བཏང་ཡོད་པ་དང་མི་སྟོང་ཕྲག་མང་པོ་བདེ་འཇགས་ཡོད་སར་གནས་སྤོ་བྱས་ཡོད་རེད་ཅེས་ལྡི་ལི་གཞུང་གིས་བརྗོད་འདུག། ཡ་མུ་ན་གཙང་པོའི་འཁྲིས་ལ་ཆགས་པའི་བོད་མིའི་གཞིས་སྒར་བསམ་ཡས་གླིང་དང་ལ་དྭགས་བུདྡྷ་བྷི་ཧར་གཉིས་ལ་ཁྲོམ་དང་ཚོང་ཁང་ཚང་མ་སྒོ་བརྒྱབ་ནས་ཆར་ཆུའི་དཀའ་ངལ་ཆེན་པོ་འཕྲད་བཞིན་ཡོད་པ་བོད་མི་སྒེར་སོ་སོའི་སྤྱི་ཚོགས་དྲ་ལམ་དུ་བརྙན་ཐུང་བཀོད་འདུག་བདུན་ཕྲག་སྔོན་མར་རྒྱ་གར་བྱང་ཕྱོགས་ཀྱི་མངའ་སྡེ་ཧི་མ་ཅལ་དང Uttarakhand Haryana Punjab སོགས་སུ་ཆར་པ་ཤུགས་ཆེན་པོ་བཏང་སྟེ་ཁང་པ་ལོག་པ་དང་ས་ཉིལ་བ། ཆུ་ལོག་རྒྱུག་ནས་མི་བརྒྱ་ཙམ་འདས་གྲོངས་ཕྱིན་འདུག་ཧི་མ་ཅལ་ནང་ནས་ཀུ་ལུ་ཁུལ་གྱི་བོད་མིའི་གཞིས་སྒར་གཡུ་ལོ་བཀོད་གྲོང་ཚོ་དང་མེ་ལེ་བཅོ་ལྔའི་གྲོང་ཚོ་གཉིས་ལ་བོད་མིའི་སྡོད་སྒར་དགུ་ཙམ་ལ་སྐྱོན་བྱུང་ཡོད་པ་ལས་མི་སྲོག་ལ་སྐྱོན་བྱུང་མེད་པ་དང་མི་མང་རྣམས་ཉེན་གཡོལ་བྱས་པའི་སྐོར་ལ་བོད་མིའི་སྒྲིག་འཛུགས་ཀྱི་ས་གནས་འགོ་འཛིན་གྱིས་ཨ་རིའི་རླུང་འཕྲིན་ཁང་ལ་གསུངས་འདུག།